འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲོད་བསྟེན་ཚོགས་པ་ཡིས། ད་ལྟ་འཛམ་གླིང་ནང་མི་ཐེར་འབུམ་གཅིག་དང་དུང་ཕྱུར་གཅིག་ལྷག་ཚ་བ་ཡི་རྐྱེན་གྱིས་འཕྲོད་བསྟེན་གྱི་ཉེན་ཁ་ཆེན་པོ་འཕྲད་བཞིན་ཡོད་པ་དང། ལུས་བསིལ་པོ་བཟོ་རྒྱུའི་མཐུན་རྐྱེན་མེད་པའི་འོག་ནས་འཆི་སྐྱོན་འགྲོ་བའི་ཉེན་ཁ་ཡོད་པའི་གནས་ཚུལ་སྤེལ་འདུག་བར་ལམ་ཉིན་གཉིས་གོང་དུ་རྒྱལ་ཚོགས་ཀྱི་འཕྲོད་བསྟེན་ཚོགས་པས་ཁྱབ་བསྒྲགས་བྱས་ཏེ་གནས་ཚུལ་སྤེལ་བའི་ནང་ལ། པ་ཀི་སི་ཐན་གྱི་ཀ་ར་ཅིའི་ནང་ལ་མི་རྣམས་ཁང་པའི་ནང་ལ་གྲང་གློག་མེད་པ་ལ་བརྟེན་ནས། ཀོའུ་ཆུའི་ནང་ལ་འཛུལ་བསྡད་པའི་པར་དང། རྒྱ་གར་གྱི་ནང་མི་རྣམས་ཀྱིས་ཁང་པའི་ཐོག་ལ་ཉལ་ནས་ཚ་བ་འཇོམས་ཐབས་བྱས་པའི་པར་སོགས་བཀོད་འདུག་རྒྱལ་ཚོགས་ཀྱི་སྐུ་ཚབ་རེ་ཆོལ་ཁ་ཡིད་ཡིས་གསར་འགོད་གྲོས་ཚོགས་སུ་སྐད་ཆ་བཤད་སྐབས། འཛམ་གླིང་ནང་ལོ་རེ་རེའི་ནང་ལ་མི་ས་ཡ་མང་པོ་ཚ་བ་ཡི་རྐྱེན་གྱིས་འཆི་སྐྱོན་འགྲོ་གི་ཡོད་པའི་འགྲེལ་བརྗོད་བྱས་ཡོད་པ་རེད། དཀའ་ངལ་དེ་གདོང་ལེན་བྱེད་པའི་ཆེད་དུ། རྒྱལ་ཚོགས་ཀྱིས་སྤྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཙམ་ལ། ཨེ་ཤེ་ཡ་དང་ཨ་ཧྥེ་རི་ཀ། ལྷོ་ཨ་མེ་རི་ཁའི་ཡུལ་གྲུ་ཁག་ནང་ལ་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་དགུ་ཡི་ནང་ལ་དཀའ་ངལ་དེ་སེལ་བའི་ཆེད་དུ་བསྐྱར་བཟོ་ཡི་ནུས་པ་བེད་སྤྱོད་གཏོང་རྒྱུ་ཡིན་པའི་འཆར་གཞི་འཇོག་གི་ཡོད་པ་དང། དཀའ་ངལ་ཆེས་ཆེ་བའི་རྒྱལ་ཁབ་ཀྱི་གྲས་སུ། འབངྒ་ལ་དེ་ཤི་དང། སྦིར་ཟིལ། རྒྱ་ནག། རྒྱ་གར། ཨིན་ཀྲོ་ནེ་ཤི་ཡ། མོ་ཟམ་བེཀ། པཱ་ཀི་སི་ཐན། སུའུ་དཱན་བཅས་ཡིན་པའི་འགྲེལ་བརྗོད་བྱས་འདུག། ཐེངས་འདིའི་ལེ་ཚན་ནང་ལ་ཚ་བའི་ཉེན་ཁ་དེ་ཅི་འདྲ་བྱས་ནས་ཡོང་གི་ཡོད་པའི་སྐོར་དང། དེ་དག་ལ་གདོང་ལེན་བྱེད་ཕྱོགས་བཅས་ཕྱོགས་རེ་ཞུ་གི་ཡོད། ཚ་བའི་དཀའ་ངལ་གྱི་ནང་ལ་ཉེན་ཁ་རིམ་པ་འགའ་ཞིག་ཡོད་པ་ལས། Heat Stroke། འམ་ཚ་བའི་གཟའ་གྲིབ་ཟེར་བ་དེ་ཚ་བའི་རྐྱེན་ནས་བྱུང་བའི་ཉེན་ཁ་ཆེས་ཆེ་ཤོས་དེ་ཡིན་པའི་གནད་དོན་མཁྱེན་པ་དང། དེ་ནི་མིའི་ལུས་པོའི་ནང་ལ་ཚ་བ་ཧ་ཅང་ཆེན་པོ་རྒྱས་ཀྱི་ཡོང་གི་ཡོད་ཅིང། དེ་ནི་མྱུར་སྐྱོབ་མ་བྱས་ན་ཚེ་སྲོག་ལ་གནོད་འཚེ་ཡོད་པའི་ཉེན་ཁ་ཡོད་པ་དང། དེ་གཙོ་བོ་ཚ་བ་ཡི་ལུང་པ་ཡི་ནང་ལ། ལུས་ཀྱི་ཆུ་ཤོར་བའི་རྒྱུ་ནས་ཡོང་གི་ཡོད་པ་གཅིག་རེད། དེ་ཡི་ནད་རྟགས་ནི་མགོ་འཐོམས་པ་དང། བློ་དང་ལུས་མི་བདེ་བ་ཡོང་བ། ཤར་ལྷོ་ནུབ་བྱང་གི་ཕྱོགས་མི་ཤེས་པར་འགྱུར་བ། ལུས་ནས་རྔུལ་ཆུ་ཐོན་རྒྱུ་མེད་པར་ཆགས་པ། དྲན་མེད་བརྒྱལ་བ་སོགས་ཡོང་གི་ཡོད་པ་རེད། ཚ་བའི་གཟའ་གྲིབ་ནི་རྒྱུན་ཅན་མིན་པའི་ལུས་ཀྱི་ཚ་དྲོད་རྒྱས་པའི་ན་ཚ་ཞིག་ཡིན་པ་དང། དེ་ཡིས་ལུས་ཀྱི་ནང་ལ་ཚ་བ་ཆེན་པོ་འཕར་བ་དང་མཉམ་དུ་ལུས་ཀྱི་རྩ་རྒྱུད་ཀྱི་ལམ་ལུགས་ལ་འགྱུར་བ་འགྲོ་བ་སོགས་ཡོང་གི་ཡོད་པ་ཞིག་རེད། དེ་ནི Heat Exhaustion དང Heat Cramp ཟེར་བ། ཚ་བའི་རྐྱེན་གྱིས་ལུས་ཀྱི་ནུས་པ་ཤོར་བ་དང། ཚ་བའི་རྐྱེན་གྱིས་ལུས་ཀྱི་ཤ་སྒོ་འགྱུར་བ་གཉིས་ལས་ཀྱང་ཉེན་ཁ་ཆེ་བའི་གནད་དོན་ཞིག་ཡོད་པ་རེད། དེ་ནི་ཛ་དྲག་གི་སྨན་དོན་གྱི་གནད་དོན་ཞིག་ཡིན་པར་བརྟེན་ནས་མྱུར་སྐྱོབ་ཀྱི་ཛ་དྲག་སྨན་ཁང་ནང་ལ་ཁྲིད་དགོས་ཀྱི་ཡོད་པ་ཞིག་རེད། འདི་ཡིས་ལུས་ཀྱི་ནང་ལ་ཚ་དྲོད་དེ Fahrenheit ཟེར་བའི་ཚ་བའི་གྲངས་ནས་བརྒྱ་དང་བཞི་འམ། Celsius གྲངས་ནས་བཞི་བཅུ་ཞེ་གཅིག་གམ་དེ་ལས་མཐོ་བ་ཡོང་གི་ཡོད་པ་ཅིག་རེད། སྤྱིར་བཏང་བྱས་ན་མི་ཡི་ལུས་ཀྱི་གྲུབ་ཆ་ཡི་ནང་ལ་རང་བཞིན་ནས་ཚ་བ་ལ་གདོང་ལེན་བྱེད་པའི་ནུས་པ་ཡོད་པ་དེ་ནི། ལུས་ཀྱི་པགས་པ་བརྒྱུད་ནས་རྔུལ་ཆུ་བཞུར་ཏེ་རྔུལ་ཆུ་ཡི་བསིལ་གྱིས་ཚ་བ་འཇོམས་ཀྱི་ཡོད་མོད། འོན་ཀྱང་ཚ་བའི་གཟའ་གྲིབ་ཟེར་བ་དེ་ཕོག་ཡོང་དུས་ལུས་ཀྱི་པགས་པ་བརྒྱུད་ནས་རྔུལ་ཆུ་མཐོང་རྒྱུ་མེད་པ་ཆགས་འགྲོ་གི་ཡོད་པ་རེད། ཡང་གོང་དུ་གླེང་བའི Heat Exhaustion ནམ་ཚ་བའི་རྐྱེན་གྱིས་ལུས་ཀྱི་ནུས་པ་ཤོར་བའི་གནད་དོན་དེ་ནི་རིམ་པ་གཉིས་པ་ཞིག་ཡིན་པ་དང། དེ་ནི་ཐོག་མར Heat Cramp ཟེར་བ་ཚ་བའི་རྐྱེན་གྱིས་ལུས་ཀྱི་ཤ་སྒོ་འགྱུར་བའི་ན་ཚ་དེ་ནས་ཡོང་གི་ཡོད་པ་དང། དེ་མུ་མཐུད་ནས་བསྡད་པ་ཡིན་ན་ཚ་བའི་རྐྱེན་གྱིས་ལུས་ཀྱི་ནུས་པ་ཤོར་བའི་གནད་དོན་དུ་འགྱུར་བ་དང། གལ་ཏེ་དེ་མུ་མཐུད་ནས་བསྡད་པ་ཡིན་ན་ཚ་བའི་གཟའ་གྲིབ་ཟེར་བ་དེ་ལ་འགྱུར་འགྲོ་གི་ཡོད་པ་རེད། ཚ་བའི་རྐྱེན་གྱིས་ལུས་ཀྱི་ནུས་པ་ཤོར་བའི་ནད་རྟགས་ཀྱི་གྲས་སུ། ལུས་ཀྱི་ནུས་པ་ཤོར་བའི་ཚོར་བ་ཡོང་བ་དང། སྙིང་གི་འཕར་ཚད་མགྱོགས་དུ་འགྲོ་བ། ཁྲག་ཤེད་དམའ་པོ་ཆགས་ནས་ཡར་ལངས་དུས་མགོ་ཡུ་འཁོར་བ། ལུས་ཀྱི་ཤ་སྒོ་འགྱུར་ནས་ན་ཚ་གཏོང་བ། ཞེ་མེར་ལང་བ་སོགས་ཡོང་གི་ཡོད་པ་རེད།

ཁོང་གིས་ཀྱང་ཚ་བའི་རྐྱེན་གྱིས་ལུས་ཀྱི་ནུས་པ་ཤོར་བའི་ནད་རྟགས་ཀྱི་གྲས་སུ་མགོ་ན་བ་དང་མགོ་ཡུ་འཁོར་བ། རྔུལ་ཆུ་ཤུགས་ཆེན་པོ་བཞུར་བ་བཅས་ཡོང་རྒྱུ་དང། དེ་ལས་ཛ་དྲག་ན་ཚ་བའི་གཟའ་གྲིབ་རྒྱག་པའི་ནད་རྟགས་ལས་མགོ་འཐོམ་འཐོམ་ཆགས་པ་དང་སེམས་ཀྱི་ཁ་ཕྱོགས་མེད་པར་འགྱུར་བ། པགས་པ་རློངས་པ་ཆགས་པ། དེའི་རྗེས་སུ་པགས་པའི་ཐོག་ལ་རྔུལ་ཆུ་མཐོང་རྒྱུ་མེད་པ་ཆགས་པ་སོགས་ཡོང་གི་ཡོད་པ་འགྲེལ་བརྗོད་བྱས་འདུག། གནས་སྟངས་དེ་འདྲ་ཆགས་སོང་ན་ཁོ་ཚོ་ངེས་པར་དུ་སྨན་ཁང་ནང་བརྟག་དཔྱད་བྱེད་པར་འཁྲིད་དགོས་ཀྱི་རེད། དཀའ་ངལ་དེ་ཚ་བ་གཅིག་པུ་མ་ཡིན་པར་ཚ་བ་ཡོད་སའི་ས་ཆ་ཡི་མཁའ་རླུང་རློན་པའམ་བཞའ་ཚན་ཆེན་པོ་ཡོད་ས་ནས་ཡང་ཡོང་གི་ཡོད་པ་དང། ལྷག་པར་དུ་ཆུ་མང་པོ་མ་འཐུང་བའི་རྐྱེན་གྱིས་ཡོང་གི་ཡོད་པར་བརྟེན་ནས་ངེས་པར་དུ་ཆུ་མང་པོ་འཐུང་དགོས་ཀྱི་ཡོད་པ་ཞིག་རེད། གལ་ཏེ་མི་ཞིག་དང་པོ་ནས་ལུས་པོའི་ནང་ལ་ཆུ་མང་པོ་མེད་ནས་ཕྱི་ལ་ཕྱིན་པ་དང་ལྷག་པར་དུ་མཁའ་རླུང་རློན་པ་ཡིན་སའི་ས་ཆ་ལ་ཕྱི་ལ་ཕྱིན་པ་ཡིན་ན་ཁོང་ཚོའི་ལུས་ནང་ཆུ་མེད་པར་འགྱུར་བའི་ཉེན་ཁ་ལྷག་པར་དུ་ཆེ་བ་ཡོད་རེད། གལ་ཏེ་ནད་རྟགས་མཐོང་པ་ཡིན་ན། མི་དེ་ལམ་སང་ཉི་མ་ཡི་འོད་མེད་སའི་གྲིབ་ཁུང་ནང་སྤོ་དགོས་པ་དང། ཆུ་གྲང་མོ་སྤྲོད་དགོས་པ། མི་དེ་ས་ལ་མར་བསྙལ་ནས་རྐང་པ་ཡར་མཐོ་ས་ལ་འཇོག་དགོས་པ། གྱོན་ཆས་དམ་པོ་དང་མཐུག་པོ་ཡོད་ན་འཕུད་དགོས་པ་དང། ཆུ་གྲང་མོ་ཡི་ནང་ལ་སྦངས་པའི་རས་སོགས་ལུས་ལ་གཏུག་རྒྱུ་དང་ཡང་ན་ཆུ་གྲང་མོ་གཏོར་དགོས་པ། རླུང་ཡབ་ཀྱིས་མི་དེ་ཡི་ལུས་གྲང་མོ་གཏོང་བ་སོགས་བྱེད་དགོས་པ། དེ་བཞིན་མི་དེ་ཡི་ལུས་ཀྱི་གནས་སྟངས་ལ་འཕོ་འགྱུར་ཡོང་གི་ཡོད་མེད་བརྟག་དཔྱད་བྱ་རྒྱུ་དང། སྨན་བཅོས་བྱེད་པར་འཁྲིད་དགོས་པ་དང། གལ་ཏེ་མཐུན་རྐྱེན་ཡོད་ས་ཡིན་ན་ཉེན་སྐྱོབ་པ་ལ་ཁ་པར་གཏོང་རྒྱུ་བཅས་བྱེད་དགོས་པ་ཡིད་འཇོག་དགོས་པ་ཞིག་རེད། སྨན་པ Wood ལགས་ཀྱིས་མུ་མཐུད་ནས་བརྗོད་པ་ལྟར་ན། ཉེན་ཁ་དེ་བྱིས་པ་ཆུང་ཆུང་ཚོ་ལ་ལྷག་པར་དུ་ཆེ་བ་ཡོད་པ་ཞིག་རེད། སྤྱིར་བཏང་བོད་མཐོ་སྒང་ལྟ་བུ་ཡིན་ན། མཁའ་རླུང་གྲང་མོ་ཡོད་པའི་ས་ཆ་ཞིག་ཡིན་ན་ཡང་ཉི་མ་ཡི་ཤུགས་ཧ་ཅང་ཆེན་པོ་ཡོད་པ་དང། མི་མང་པོ་ལ་ཆུ་འཐུང་བའི་གོམས་གཤིས་ཡག་པོ་མེད་པ་བཅས་ཀྱིས་གོང་ཞུས་ཀྱི་དཀའ་ངལ་དེ་ཚོ་མི་ཡོང་བའི་ངེས་པ་མེད་པ་ཞིག་ཡིན་པ་རེད། མི་རྣམས་ཀྱིས་ཤེས་དགོས་པ་དེ་ནི་ཇ་དང་ཚིག་ཇ་ཨ་རག་སོགས་ནི་ལུས་ནང་གི་ཆུ་མེད་པ་བཟོ་མཁན་ཞིག་ཡིན་པ་ལས་ཆུ་ཡི་ཚབ་ཡོང་གི་མེད་པ་གཅིག་རེད། དེའི་རྒྱུ་མཚན་ནི་ཨ་རག་གི་ནུས་པ་དང། དེ་བཞིན་ཇ་དང་ཚིག་ཇ་ཡི་ནང་ལ་ཡོད་པའི་ཁ་ཧྥེན་ཟེར་བའི་རྫས་ཆ་དེ་ཡིས་མི་ཡི་ལུས་ནང་གི་ཆུ་རྣམས་མྱུར་པོ་གཅིན་པ་ལ་འགྱུར་འགྲོ་གི་ཡོད་པར་བརྟེན་ནས། ཇ་འཐུང་བའི་རྗེས་སུ་ཇ་ཡི་མཉམ་དུ་ཡོད་པའི་ཆུ་དེ་ལུས་པོའི་ནང་ལ་སྡོད་ཡུན་ཐུང་ཐུང་ལས་ཡོང་གི་མེད་པ་གཅིག་རེད། འདི་ནི་ཇ་ཇི་ཙམ་གྱིས་གར་བ་ཡོད་པ་དེ་ཙམ་གྱིས་གནོད་འཚེ་ཆེ་བ་ཡོད་པ་གཅིག་རེད།

གསན་མཁན་རྣམ་པ་ཚོས་གོང་དུ་གསན་པ་འདི་ནི། དབྱར་དུས་སུ་ཚ་བ་རྒྱས་པའི་དུས་སུ་མི་རྣམས་ལ་ཉེན་ཁ་ཆེ་བའི་ཚ་བའི་ན་ཚ་ཡོང་གི་ཡོད་པའི་སྐོར་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲོད་བསྟེན་ཚོགས་པ་ཡིས་དེའི་སྐོར་ལ་གསལ་བསྒྲགས་སྤེལ་བའི་ནང་ལ། འཛམ་གླིང་ནང་མི་ཐེར་འབུམ་གཅིག་ལྷག་ལ་ཚ་བ་ཡི་དཀའ་ངལ་འཕྲད་བཞིན་ཡོད་པའི་སྐོར་གྱི་གནས་ཚུལ་དང། དེ་བཞིན་ཚ་བའི་གཟའ་གྲིབ་ཟེར་བ་སོགས་ན་ཚ་ཡི་རིགས་ཅི་འདྲ་ཡོང་གི་ཡོད་པ་དང་དེ་དག་གི་ནད་རྟགས་སོགས་ཀྱི་སྐོར་ལ་སྙན་སྒྲོན་ཞུས་པ་ཞིག་ཡིན།